རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤི་ཡ་རང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ང་དགེ་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས། བོད་ཟླ་བརྒྱད་པའི་ཚེས་གསུམ་དང་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་དགུ་བའི་ཚེས་བཅོ་བརྒྱད། རེས་གཟའ་ཟླ་བའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་སྲིད་བློན་མོ་དི་མཆོག་གི་འཁྲུངས་སྐར་ལ་འཚམས་འདྲིའི་གསུང་འཕྲིན་ཅིག་བསྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ། དབུ་མའི་ལམ་ལ་རིན་ཐང་དང་ཆེ་མཐོང་ཡོང་བ་གི་ཆེད་དུ་ལོ་རྒྱུས་ཐོག་བོད་དེ་རང་བཙན་ཡིན་པ་དང། བོད་རྒྱའི་དཀའ་རྙོག་སེལ་མེད་པར་ཨ་རིའི་གྲོས་ཚོགས་སོགས་ནས་ངོས་འཛིན་ལ་འབད་བརྩོན་གང་ཐུབ་བསྟེན་དགོས་པ། སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས་གསལ་སྟོན་གནང་གི་འདུག། མཇུག་མཐར།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་གི་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ང་དགེ་ཐོ་ཡིན་ཞབས་ན་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། གོང་ས་མཆོག་གིས་རྒྱ་གར་གྱི་སྲིད་བློན་མོ་དི་མཆོག་གི་འཁྲུངས་སྐར་ལ། འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་ཡོད་པ་རེད། ཕྱི་ཟླ་དགུ་བའི་ཚེས་བཅུ་བདུན་ཉིན། བཞུགས་སྒར་རྒྱལ་བའི་ཕོ་བྲང་ནས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། རྒྱ་གར་གྱི་སྲིད་བློན་མོ་དི་མཆོག་དགུང་གྲངས་དོན་གསུམ་ལ་ཕེབས་པར་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་ཡོད་པ་རེད། འཚམས་འཕྲིན་དེའི་ནང་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཐེངས་འདིར་གོ་སྐབས་འདི་བཟུང་ནས། སྲིད་བློན་མོ་དི་མཆོག་ལ། ལོ་འདིར་རྒྱ་གར་ནང་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་ལམ་ལྷོངས་ལྡན་པ་ཞིག་བྱུང་བར་དགའ་བསུའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ལྷག་པར་དུ་ལོ་འདིའི་གླེང་གཞི་གཙོ་བོ་དེ་གོ་ལ་གཅིག་དང་ཁྱིམ་ཚང་གཅིག། མ་འོངས་པའི་མདུན་ལམ་གཅིག་ཞེས་པའི་གླེང་གཞི་དེ་སྐུ་ཉིད་ཀྱི་དགོངས་གཞི་དང་རན་པོ་དང་མཚུངས་པོ་ཡོད་པ་དང། ངོས་རང་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ལ་བློ་གཏད་བརྟན་པོ་ཞིག་ཡོད་ལ། དེའི་གལ་གནད་བརྩི་མཐོང་བྱ་རྒྱུར་བློ་སྤོབས་སྤེལ་བཞིན་ཡོད་པའི་བཀའ་བསྩལ་ཡོད་པ་རེད། གསུང་འཕྲིན་དེའི་སྐོར་དགའ་ལྡན་ཕོ་བྲང་གི་དྲུང་ཆེ། ཆོས་སྐྱ་པ་འཆི་མེད་རིག་འཛིན་ལགས་ཀྱིས་འདི་གའི་ཨེ་ཤི་ཡ་རང་རླུང་འཕྲིན་ཁང་ལ་གསུངས་དོན།
དེ་རིང་རྒྱ་གར་གྱི་སྲིད་བློན་མོ་དི་མཆོག་གི། དགུང་ལོ་བདུན་ཅུ་དོན་གསུམ་ལ་ཕེབས་པའི་སྐྱེས་སྐར་ཁེལ་བསྡད་ཡོད་རེད། དེ་ལ་རྒྱལ་བ་རིན་པོ་ཆེས་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲིའི་བཀའ་ཡིག་བསྩལ་ཡོད་རེད། དེ་དང་ཆབས་ཅིག་ཉེ་ཆར་རྒྱལ་ས་ལྡི་ལི་ལ་རྒྱ་གར་གཞུང་གི་གོ་སྒྲིག་འོག་ལ་སྟོབས་ཆེན་རྒྱལ་ཁབ་ཉི་ཤུ། G-20། བཅས་ཀྱི་ཚོགས་ཆེན་ཉི་མ་གཉིས་རིང་ལ་ཚོགས་པ་རེད། དེ་དཔེ་གང་ཅིའི་ཐད་ནས་ལམ་ལྷོང་ཡག་པོ་ཞེ་བོ་བྱུང་ཡོད་པ་དང་ཚོགས་འདུའི་བརྗོད་བྱ་གཙོ་བོ་དེ་ག་རེ་རེད་ཟེར་ན། འཛམ་བུ་གླིང་གི་གོ་ལ་གཅིག་དང་ཁྱིམ་ཚང་གཅིག་མ་འོངས་པའི་མདུན་ལམ་གཅིག་བཅས་འདུ་ཤེས་ཡིན་པ་དེ་རྒྱལ་བ་རིན་པོ་ཆེ་གི་འདི་ཞེ་བོ་རན་པོ་དང་མཚུངས་པོ་ཞེ་བོ་ཞིག་འདུག་རྒྱལ་བ་རིན་པོ་ཆེའི་ངོས་ནས་ཡང་དུས་རྒྱུན་འགྲོ་བ་མི་ཚང་མ་གཅིག་གྱུར་ཡིན་པའི་འདུ་ཤེས་འཛིན་དགོས་པའི་བཀའ་སློབ་དེ་དག་གང་གནང་གི་ཡོད་ཨ་འཐས་ལ་བའི་ཚུང་བ་ཞེ་དྲག་དེ་ཚུང་གི་ཚུང་བ་ཞེ་པོ་ཞིག་འདུག། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བསྩལ་བའི་གསུང་འཕྲིན་དེའི་ནང་དུ། མགོན་པོ་མཆོག་རྒྱ་གར་གྱི་སྐུ་མགྲོན་ཡུན་རིང་ཤོས་ཞིག་ཡིན་པའི་ཆ་ནས། ད་ལྟ་རྒྱ་གར་རྒྱལ་ཁབ་ཀྱི་གནས་བབ་དང། ཆེ་མཐོང་དེ་རྒྱལ་སྤྱིའི་ཐོག་འབུར་དུ་ཐོན་བཞིན་པ་དེ་ཡང། ཉེ་ལམ་རྒྱ་གར་ནང་འཚོགས་པའི། ཇི་ཉི་ཤུ་ལྷན་ཚོགས་སམ། སྟོབས་ལྡན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་ནས་དངོས་སུ་མཐོང་ཐུབ་པར། སྐུ་ཉིད་ཡིད་ཚིམ་པོ་དང། ཐུགས་དགྱེས་ཚོར་ཆེན་པོ་བྱུང་བའི་བཀའ་གནང་ཡོད་པ་རེད། གསུང་འཕྲིན་དེའི་སྐོར། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱོབ་པ་འཇིགས་མེད་རིག་འཛིན་ལགས་ཀྱིས་མུ་མཐུད་དུ་གསུངས་དོན། དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་འཚེ་མེད་ཞི་བ་དང་བྱམས་སྙིང་རྗེའི་ལྟ་གྲུབ་དེ་ལོ་ངོ་ཆིག་སྟོང་ལྷག་གི་རིག་གཞུང་དང། རྒྱ་གར་ནི་འཛམ་གླིང་ནང་གི་དམངས་གཙོའི་ལམ་ལུགས་ལྡན་པའི་མི་འབོར་ཆེ་ཤོས་ཀྱི་རྒྱལ་ཁབ་ཞིག་ཡིན་པ་དང། ཆོས་ལུགས་འདྲ་མིན་མང་པོ་བརྟན་ལྷིང་དང་འཆམ་མཐུན་མཉམ་གནས་ཀྱི་དཔེ་མཚོན་གྱི་རྒྱལ་ཁབ་ཞིག་དང། ལྷག་པར་དུ་རྒྱ་གར་རྒྱལ་ཁབ་དེ་ཚན་རིག་དང་འཕྲུལ་རིག་ཐོག་ཡར་རྒྱས་འགྲོ་བཞིན་པར་བསྔགས་བརྗོད་ཡོད་ཅེས་དང། བོད་མི་ཡོངས་ཀྱི་ཚབ་བྱས་ཏེ། རྒྱ་གར་གཞུང་དམངས་གཉིས་ནས་འདས་པའི་མི་ལོ་དྲུག་ཅུ་རེ་བཞིའི་རིང་བོད་མི་རྣམས་ལ་མཐུན་འགྱུར་རོགས་རམ་རྒྱ་ཆེར་གནང་བར་བཀའ་དྲིན་ཆེ་ཞུ་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། མགོན་པོ་མཆོག་གི་འཚམས་འཕྲིན་དེའི་ནང་དུ། མཇུག་མཐར་སྲིད་བློན་མོ་ཌི་མཆོག་གི་གཟུགས་གཞི་བདེ་ཐང་དང་ནད་མེད་ཚེ་རིང་ཡོང་བ་དེ་རྒྱ་གར་མི་མང་གི་རེ་བ་དང། མངོན་འདོད་འགྲུབ་རྒྱུར་ལམ་ལྷོང་དང་འཛམ་གླིང་ཞི་བདེ་དང་བྱམས་བརྩེ་ལྡན་པ་ཞིག་བསྐྲུན་ཐབས་སུ་མཐུན་འགྱུར་ཞབས་འདེགས་སྒྲུབ་པའི་སྨོན་འདུན་ཡོད་ཅེས་འཁོད་ཡོད་པ་རེད་སྦང་ལོར་ལྷོ་སྤྱི་དང་རྩིས་པ་གཉིས་རྒྱ་གར་ཀར་ན་ཊ་ཀ་མངའ་སྡེའི་གཞུང་ནས་ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་ལ་རོགས་སྐྱོར་གྱི་ཆེད་དུ་འཆར་འབུལ་བྱེད་རྒྱུའི་སྔོན་འགྲོའི་རྟོག་ཞིབ་ལ་སྐོར་སྐྱོད་གནང་བ་དེ་མཇུག་སྒྲིལ་བྱུང་ཡོད་པ་རེད་རྒྱ་གར་ལྷོ་ཕྱོགས་ཀར་ན་ཊ་ཀ་མངའ་སྡེའི་གཞུང་ནས་སྦང་ལོར་ལྷོ་སྤྱི་ལས་ཁུངས་ཀྱིས་གཙོ་བྱས་པའི་ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་ལྔའི་ནང་དུ། བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། ཤེས་ཡོན་དང་འཕྲོད་བསྟེན། གཞན་སྤྱི་ཚོགས་བདེ་འཇགས་སོགས་ཀྱི་ཐད། འཛིན་སྐྱོང་ཚགས་ཚུད་ཡོང་བའི་ཆེད་དུ། སྤྱི་ལོ་ཉིས་སྟོང་བཅུ་དགུ་ལོར་ཐོག་མར་རོགས་དངུལ་ཧིན་སྒོར་བྱེ་བ་གསུམ་གནང་བ་དང། དེ་རྗེས་འདས་པའི་ལོ་ངོ་གསུམ་གྱི་རིང་ལ། ཧིན་སྒོར་བྱེ་བ་གཉིས་གནང་ཡོད་ཅིང། ད་ལོ་སྔར་དང་མི་འདྲ་བར་སྦང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་དང། ལྷོ་སྤྱི་ལས་ཁུངས་ཀྱི་རྩིས་པ་པ་སངས་ལགས་རྣམ་གཉིས། ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་གི་མི་དམངས་ཀྱི་དགོས་མཁོ་དང་འཚམ་པའི། རྒྱས་སྤྲོས་མེད་པར་གཞིས་ཁོངས་སོ་སོའི་ནང་རོགས་སྐྱོར་གྱི་ཕྱིར་འཆར་འབུལ་ཞུ་རྒྱུའི་གནད་དོན་ཁག་ལ་རྟོག་ཞིབ་རྒྱུས་ལོན་གནང་ཆེད་ཟླ་འདིའི་ཚེས་བརྒྱད་ཉིན་མོན་གྷོ་འདོད་རྒུ་གླིང་ནས་དབུ་འཛུགས་ཀྱིས་སྦེ་ལ་ཀོ་པའི་ལུགས་བདེ་གཞིས་ཁོངས་གཉིས་དང། གཞན་ཧུན་སུར་རབ་རྒྱས་གླིང་ཀོ་ལི་སྒལ་དོན་ལྡན་གླིང་བཅས་ཀྱི་ནང་དུ་སྐོར་སྐྱོད་གནང་སྟེ་ཟླ་འདིའི་ཚེས་བཅུ་དྲུག་ཉིན་མཇུག་སྒྲིལ་གནང་ཡོད་པ་རེད་གནས་ཚུལ་དེའི་སྐོར་སྦང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན། ཐེངས་འདིར་ཁོང་རྣམ་པ་གཉིས་ཀས་རྟོག་ཞིབ་གནང་བའི་རྗེས་སུ་འབྲེལ་ཡོད་ས་གནས་འགོ་འཛིན་དང་གོ་བསྡུར་གནང་སྟེ། བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ལས་ཁུངས་ལ་སྙན་སེང་ཞུས་པའི་རྗེས་སུ་ཀར་ན་ཊ་ཀ་མངའ་སྡེའི་ལས་ཁུངས་སུ་སྙན་སེང་ཞུ་རྒྱུ་ཡིན་པ་རེད་འདུག་ལ། གཞིས་ཆགས་ཁག་གི་ནང་རོགས་སྐྱོར་གྱི་ལས་གཞི་དགོས་མཁོ་ཆེ་བ་ཁག་ནི། བོད་མིའི་ཆོས་དང་རིག་གཞུང། ཤེས་ཡོན་དང་འཕྲོད་བསྟེན་སོགས་ཀྱི་ཐད་ཡིན་པའི་སྐོར་གསུངས་ཡོད་པ་རེད

བོད་མི་སེར་སྐྱ་མི་མང་སུམ་ཁྲི་ཉིས་སྟོང་ཙམ་ཞིག་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབུ་མའི་ལམ་ལ་རིན་ཐང་དང་ཆེ་མཐོང་ཡོང་བའི་ཆེད་དུ། ལོ་རྒྱུས་ཐོག་བོད་རང་བཙན་ཡིན་པ་དང་བོད་རྒྱའི་དཀའ་རྙོག་སེལ་བར། ཨ་རིའི་གྲོས་ཚོགས་ནང་ངོས་འཛིན་ལ་འབད་བརྩོན་གནང་ཐུབ་དགོས་པའི་སྐོར་གསུངས་པའི་ཐད་ལ། ང་ཚོའི་གསར་འགོད་པ་བློ་སྦེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང་བ། བཞུགས་སྒར་དུ་རྟེན་གཞི་ཆགས་པ་དབུ་མའི་ལམ་མི་མང་ལས་འགུལ་ཁང་དབུ་བརྙེས་ནས་ལོ་ངོ་ཧྲིལ་བོར་བཅོ་ལྔ་འཁོར་བ་གི་དུས་དྲན་ཞིག། སྤྱི་ཟླ་དགུ་བ་གི་ཚེས་པ་བཅུ་དྲུག་གི་ཉི་མ་བོད་ཀྱི་ཟློས་གར་ཚོགས་ཁང་དུ་སྲུང་བརྩི་གནང་ཡོད་ཅིང། སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས། དབུ་མའི་ལམ་ལ་རིན་ཐང་དང་ཆེ་མཐོང་ཡོང་བ་གི་ཆེད། ལོ་རྒྱུས་ཐོག་བོད་རང་བཙན་ཡིན་པ་དང་བོད་རྒྱའི་དཀའ་རྙོག་སེལ་མེད་པར་ལྷག་ཡོད་པ་ཨ་མི་རི་ཁ་གི་གྲོས་ཚོགས་ནས་ངོས་འཛིན་ཡོང་ཐུབ་པ་གི་ལམ་ཁ་ཟིག་ཡོད་པ་བཞིན། དེ་ང་ཚོས་རྒྱལ་ཁབ་གཞན་མང་བོར་ཡང་འབད་བརྩོན་གང་ཐུབ་བསྟེན་དགོས་པ་ཆགས་ཡོད་ཅེས་གསལ་སྟོན་གནང་གི་འདུག། ལས་དོན་བྱེད་ཕྱོགས་འབྲས་བུ་ཕྱིན་པ་ཡིན་ན་ད་ལྟ་ཨ་མི་རི་ཁའི་གྲོས་ཚོགས་གོང་འོག་གཉིས་ནང་ལོགས་ལ་ཡ་ཨ་ནི་ཁྲིམས་འཆར་འདི་ངས་བཏོན་པ་རེད་ད་ལྟ་ཡིན་པ་ཡིན་ནའི་འདི་ལས་རིམ་འདི་འགྲོ་དང་འགྲོ་བཞིན་པ་ཆགས་བསྡད་ཀྱི་ཡོད་རེད་འདི་གཏན་འབེབས་བྱེད་ཐུབ་པ་འདྲ་པོ་ཕྱིན་ན་ཨ་ནི་དེའི་བརྒྱུད་ནས་ཨ་ནི། བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ཨ་ནི་རང་བཙན་ཡིན་པ་གི་ངོས་འཛིན་ཡོང་ཡ་གཅིག་དང་གཉིས་ནས་བོད་རྒྱའི་དཀའ་རྙོག་དེ་ད་ལྟ་ཡིན་པ་ཡིན་ནའི་སེལ་མེད་པའི་དཀའ་རྙོག་ཅིག་ལ་ཡ་ཨ་མི་རི་ཀའི་གྲོས་ཚོགས་ངོས་ནས་ངོས་འཛིན་ཡོང་ཐུབ་ཡ་གི་ལམ་ཁ་དེ་འདྲ་ཞིག་ཡོད་རེད་ད་འདི་ང་ཚོ་རྒྱལ་ཁབ་གཞན་པ་མང་པོ་ཅིག་ནང་ལོགས་ལ་ཡ་ཨ་ནི་འབད་བརྩོན་ད་ག་ཚོད་ཐུབ་ཐུབ་ཅིག་བྱེད་དགོས་ཡ་གི་གནས་སྟངས་དེ་ཆགས་བསྡད་ཀྱི་ཡོད་རེད་ཟེར་ནས། ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས་ཀྱང། དབུ་མའི་ལམ་ནི་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་སྲིད་བྱུས་ཡིན་པ་དང། དེའི་སྒྲོམ་གཞི་ནི་ད་ལྟའི་རྒྱ་ནག་གི་དབང་སྒྱུར་ལྟ་བུ་བསྡུ་བྱ་དགོས་ཀྱི་གནས་བབ་ང་ཚོས་ཁས་ལེན་གནང་གི་མེད་པ་རེད། ཡིན་ན་ཡང་བོད་ཀྱི་དངོས་ཡོད་གནས་བབ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་ད་ལྟའི་ཆར་རྩོད་ལེན་བྱེད་ཀྱི་མེད་པར། མཐའ་གཉིས་སུ་མ་ལྷུང་བར་འགྲིག་ཐབས་ཡོང་བ་གི་སྲིད་བྱུས་ཟིག་ཆགས་ཡོད་ཅིང། ང་ཚོའི་དམིགས་ཡུལ་གཙོ་བོ་རྒྱ་ནག་གཞུང་དང་བཀའ་མོལ་ཞི་འགྲིག་ཡོང་ཐུབ་རྒྱུ་ཆགས་ཡོད་པས་དེ་ཡོང་ཐབས་ཅི་དགོས་བོད་མིའི་སྒྲིག་འཛུགས་ཀྱིས་གནང་བསྡད་ཡོད་པ་བཞིན། མ་འོངས་པར་དབུ་མའི་ལམ་ལས་འགུལ་ཁང་གིས་ཀྱང་རྣམ་དཔྱོད་བཏོན་ནས་ཕྱག་ལས་གནང་ཐུབ་ན་ཐུགས་ཕན་གསོས་ཀྱི་རེད་ཅེས་གསལ་སྟོན་གནང་གི་འདུག། ང་ཚོ་དེ་དང་ཕན་ཚུན་བཀའ་མོལ་ཞུ་ནས་ཞི་འགྲིག་ཅིག་ཡོང་ཐུབ་ཡག་གི་དམིགས་གཙོ་དེ་ཆགས་བསྡད་རེད། ད་དེ་ཡོང་ཐབས་ལ་ག་རེ་དགོས་ཀྱི་འདུག་ཟེར་ཡག་གི་གནས་བབ་ཅིག་དེ་ཆགས་བསྡད་རེད་བ། དེ་ནི་དེ་འདྲ་གི་ཐོག་ནས་ང་རང་ཚོ་མ་འོངས་པ་ཡིན་ན་ཡང་ཕྱག་ལས་གནང་ཕྱོགས་བོད་མིའི་སྒྲིག་འཛུགས་ཀྱིས་གནང་བསྡད་ཀྱི་ཡོད་རེད། དེ་ནང་བཞིན་གྱི་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ལྷག་པར་དུ་ད་ལྟ་ང་ཚོ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་ཚོགས་པ་གི་ཐོག་ནས་དེ་ཚོའི་ཐོག་ལ་དེའི་རྣམ་དཔྱོད་བསྟེན་ནས་ཕྱག་ལས་གནང་ཐུབ་པ་ཡིན་ན་ཏན་ཏན་གྱི་ཐུགས་ཕན་གསོས་ཀྱི་རེད་བསམ་གྱི་ཡོད། དེ་བཞིན་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས་དབུ་མའི་ལམ་གྱི་སྲིད་བྱུས་དེ་འདས་པའི་ལོ་སུམ་ཅུ་ལྷག་ནས་ད་ལྟ་གི་བར་དང་མ་འོངས་པར་ཡང་རྒྱལ་སྤྱི་དང་རྒྱ་ནག་གཉིས་ཀར་འགྱུར་འགྲོས་ཆེན་པོ་ཟིག་མ་བྱུང་གི་བར་དུ་བོད་དོན་བདེན་མཐའ་སེལ་བ་གི་ཐབས་ལམ་གཉིས་པ་མེད་པ་དེ་ཡིན་པས། འདིའི་ཐོག་ཆབ་སྲིད་དབང་འཛིན་དང་འཛིན་སྐྱོང་གི་ལས་སྣེ་བ་ཙམ་ལ་འགན་མ་བཀལ་བར།

ཆབ་སྲིད་དབང་འཛིན་དང། འཛིན་སྐྱོང་གི་ལས་ཀྱི་སྣེ་མོ་ཙམ་ལ་འགན་མ་བཀལ་བྱས་ནས། གཞི་རིམ་མང་ཚོགས་ཀྱི་ནང་ནས་རང་འགུལ་གྱིས་དང་བླངས་ལས་འགུལ་རྒྱུན་མཐུད་ནས་སྒུལ་ཡ་དེ་མེད་དུ་མི་རུང་བ་ཅིག་རེད། དེའི་དགོས་མཁོ་དེ་ཁྱེད་རང་ཚོས་བསྐངས་གནང་བ་རེད། དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་ནས། སྤྱིར་བཏང་དམངས་གཙོའི་བརྒྱུད་རིམ་གྱི་ནང་མི་མང་གིས་ཐག་གཅོད་ཀྱི་ལམ་ལུགས་དང་སྲིད་བྱུས་དེ་གལ་ཆེན་པོ་ཡིན་པར་བརྟེན། སྲིད་བྱུས་དེ་གཞོན་སྐྱེས་མི་མང་ཚོ་ལ་གོ་རྟོགས་འཕེལ་ཆེད། བགྲོ་གླེང་དང་རྩོམ་ཡིག་འགྲན་བསྡུར་མཁས་པའི་གཏམ་བཤད་སོགས་ཀྱི་ལམ་ནས་དུས་དྲན་སྲུང་བརྩི་གནང་གི་ཡོད་པའི་འགྲེལ་བརྗོད་གནང་གི་འདུག། དེ་ནང་བཞིན་གྱི་ད་ལྟའི་ན་གཞོན་མང་པོ་ཞིག་ལ་གོ་རྟོགས་འཕེལ་ཡག་གི་ཆེད་དུ། དུས་དྲན་མཛད་སྒོ་དེ་ཡིན་ན་གཙོ་བོ་དེ་བགྲོ་གླེང་གི་རྣམ་པ་ཡོད་པ། རྩོམ་ཡིག་འགྲན་བསྡུར་གྱི་རྣམ་པ་ཡོད་པ། དེ་ནང་བཞིན་གྱི་གཏམ་བཤད་པ་མང་པོ་ཞིག་གཏམ་བཤད་པའི་མཁས་དབང་མང་པོ་ཞིག་ཕེབས་ཡོད་ལ་དམིགས་བསལ་གྱི་མཁས་དབང་ཟམ་གདོང་རིན་པོ་ཆེ་དང་སྲིད་སྐྱོང་དང་སྤྱི་འཐུས་ཚོགས་གཙོ་སྒྲིག་འཛུགས་ཀྱི་ཐོག་ནས་འདི་འདྲ་ཕེབས་བསྡད་ཡོད་རེད། དབུ་མའི་ལམ་གྱི་དགོངས་དོན་དང་འབྲེལ་གོང་ས་མཆོག་གི་སྐུ་ཚབ་དང་རྒྱ་ནག་གཞུང་གི་བར་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་དང་དགུ་བཅུ་གོ་གྲངས། སྤྱི་ལོ་གཉིས་སྟོང་གཉིས་ཀྱི་ལོ་ནས་བཅུ་གྱི་བར་བཅས་སུ་འབྲེལ་མོལ་རིམ་པ་གནང་ཡོད་ན་ཡང། རྒྱ་ནག་གཞུང་གིས་ཕྱེད་རང་བཙན་དང་རྣམ་པ་འགྱུར་བའི་རང་བཙན་སོགས་ཡིན་པ་གི་སྐྱོན་འཛུགས་བྱས་ཡོད་ཅིང། གཞི་རྩའི་དབུ་མའི་ལམ་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་གི་ལོ་ནས་དབུ་དུབ་རང་བཙན་བསྐྱར་གསོའི་ཚབ་ཏུ་བོད་རིགས་ཡོངས་ལ་མིང་དོན་མཚུངས་བ་གི་རང་སྐྱོང་ཡོང་ཐབས་གནང་རྒྱུའི་མཛད་ཇུས་གཏན་འབེབས་བྱུང་བར། རྗེས་སུ་དབུ་མའི་ལམ་གི་སྲིད་བྱུས་ཞེས་རྒྱལ་སྤྱིའི་ནང་ཡང་ཡོངས་སུ་གྲགས་པ་དང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་གི་ལོར་རྒྱ་ནག་གི་ཆེས་མཐོའི་འགོ་ཁྲིད་ཏེང་ཞའོ་ཕིང་གིས་གོང་ས་མཆོག་ལ་འབྲེལ་མོལ་གི་གྲོས་འཆར་འདོན་སྐབས། རང་ཕྱོགས་ནས་ཐག་གཅོད་སྔར་ཡོད་ལ་བརྟེན་ནས་ལམ་འཕྲལ་བཀའ་ལན་གནང་བདེ་བྱུང་ཡོད། སྤྱི་ལོ་ཉིས་སྟོང་བཅུ་ལོ་གི་སྤྱི་ཟླ་གསུམ་པ་གི་ཚེས་བབ་ཉི་ཤུ་གི་ཉི་མ་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྤྱི་མོས་གྲོས་ཆོད་ཀྱི་ལམ་ནས་རྒྱབ་སྐྱོར་བྱུང་བ་ལྟར། བོད་མིའི་སྒྲིག་འཛུགས་ཀྱིས་སྲིད་ཇུས་འདི་ཉིད་རྒྱུན་སྐྱོང་ལག་བསྟར་བྱེད་མུས་ཡིན་ཞིང། སྲིད་ཇུས་འདིས་བོད་དོན་འགྲིག་འཇགས་ཡོང་བར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་དང། མི་རིགས་ས་གནས་རང་སྐྱོང་གི་བཅའ་ཁྲིམས་སུ་གསལ་བ་གི་རང་སྐྱོང་གི་ཆ་རྐྱེན་རྣམས་གཅིག་ཀྱང་མ་ལུས་པ་མིང་དོན་མཚུངས་བ་གི་ལག་བསྟར་དགོས་པ་དང། བོད་རིགས་ཡོངས་རྫོགས་རང་སྐྱོང་གི་འཛིན་སྐྱོང་གཅིག་གི་འོག་ངེས་པར་ཚུད་དགོས་པ། དེའི་སྒྲུབ་ཐབས་འཚེ་བ་མེད་པ་གི་ལམ་འབའ་ཞིག་ལ་བརྟེན་རྒྱུ་བཅས་ནི། སྲིད་བྱུས་འདིའི་འདོར་ཐབས་མེད་པ་གི་སྙིང་དོན་ཡིན་ཞེས་བོད་མིའི་སྒྲིག་འཛུགས་ཀྱི་དབུ་མའི་ལམ་གྱི་སྲིད་བྱུས་ངོ་སྤྲོད་ཀྱི་ནང་འཁོད་ཡོད་གི། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།

བལ་ཡུལ་དང་བོད་ཀྱི་ས་མཚམས་སྒོ་བརྒྱབ་པ་དེས་ས་མཚམས་སུ་གནས་སྡོད་བྱེད་མཁན་གྱི་གྲོང་གསེབ་པའི་འཚོ་བར་ཧ་ཅང་དོ་ཕོག་ཆེན་པོ་བྱུང་ཡོད་པའི་སྐོར་བརྗོད་ཡོད་པ་རེད་ལ་ཁཱ་ཏི་མཱན་རྡུ་དུས་བབ་ཞེས་པའི་གནས་ཚུལ་བཀོད་པར་གཞིགས་ན་ཏོག་དབྱིབས་རིམས་ནད་འགོས་ཁྱབ་བྱུང་བའི་སྐབས་སུ་ཡུ་རོ་ཞེས་པའི་ས་མཚམས་ཐེ་བའི་རྒྱ་ནག་དང་ས་འབྲེལ་དུ་ཡོད་པའི་ས་མཚམས་ཚང་མ་སྒོ་བརྒྱབ་པ་དེས་སུ་དུར་པ་ཤིམ་ཞིང་ཆེན་གྱི་རི་ཁྲོད་ཀྱི་སྦ་ཧང་རྫོང་ཞེས་པའི་ཁི་ལོ་རྡ་མའི་ས་ཁུལ་དུ་ས་མཚམས་དུ་ཚོང་རྒྱག་མཁན་གྱི་ཚོང་པ་རྣམས་ལ་དོ་ཕོག་ཆེན་པོ་ཐེབས་ཡོད་པ་རེད་ལ། བལ་ཡུལ་གྱི་ཁི་ལོ་རྡ་མ་ཡི་ས་མཚམས་སུ། ལུག་ཚོང་རྒྱག་མཁན་ཞིག་གིས་ཨོ་རི་ཡའི་ས་མཚམས་བརྒལ་ནས། བོད་ཀྱི་ཕྱོགས་སུ་ཚོང་རྒྱག་ཏུ་འགྲོ་རྩིས་བྱས་ཀྱང། རྒྱ་ནག་གཞུང་གིས་བོད་ནང་དུ་འགྲོ་རྒྱུར་ཆོག་མཆན་མ་སྤྲད་པར། ས་མཚམས་བརྒལ་ནས་འགྲོ་རྒྱུ་ཁག་པོ་ཆགས་ཡོད་པའི་སྐོར་འཁོད་ཡོད་པ་རེད་ལ། བལ་ཡུལ་དང་བོད་ཀྱི་ས་མཚམས་སྒོ་བརྒྱབ་པ་དེས། ཕྱོགས་གཉིས་ཀྱི་ས་མཚམས་སུ་ཚོང་ཙག་ཙིག་དང། སྒོ་ཕྱུགས་སེམས་ཅན་གསོ་སྐྱོང་བྱ་མཁན་ཚོར། ཧ་ཅང་དོ་ཕོག་ཆེན་པོ་ཐེབས་ཡོད་པའི་སྐོར་འཁོད་ཡོད་པ་རེད་ལ། དེ་སྔ་རྡ་མའི་ས་ཁུལ་དུ་གནས་སྡོད་བྱ་མཁན་བལ་བའི་གྲོང་གསེབ་པ་ཚོས། བོད་ཀྱི་སྟོད་མངའ་རིས་སྤུ་ཧྲེང་ཁུལ་དུ་འབྲུ་དང་ནས། ཟ་མའི་རིགས། སི་ཁྲོན་གྱི་སུར་པན་སོགས་བཙོང་གི་ཡོད་པ་དང་བོད་ཀྱི་ཐོན་ཁུངས་བལ་དང་ཚྭ་སོགས་ཚུར་ཉོས་ནས། བལ་ཡུལ་ནང་བཙོང་གི་ཡོད་འདུག་ལ། ས་མཚམས་སྒོ་མ་བརྒྱབ་པའི་བར་ལ། བལ་ཡུལ་གྱི་སྦ་ཧང་གྲོང་གསེབ་དང། བོད་མིའི་ས་མཚམས་སུ་ཕར་འགྲོ་ཚུར་འོང་བྱེད་ཀྱི་ཡོད་འདུག་ལ། རྒྱ་ནག་དང་བལ་ཡུལ་གཞུང་གིས་ས་མཚམས་བསྐྱར་དུ་སྒོ་འབྱེད་རྒྱུར་དེ་ཙམ་དགའ་བོ་བྱེད་ཀྱི་མེད་པའི་སྐོར་འཁོད་ཡོད་པ་རེད། རྒྱ་ནག་གི་བདེ་སྲུང་བློན་ཆེན་གར་སོང་ཆ་མེད་དུ་གྱུར་བ་དེ་ནི་མཐོ་རིམ་འགོ་ཁྲིད་ཀྱི་ངོས་ནས་གསར་བརྗེའི་གྱེན་ལངས་ཡོང་བཞིན་པའི་མངོན་རྟགས་ཤིག་ཡིན་པས་སྲིད་འཛིན་ཞི་ཅིན་ཕིན་གྱི་རྒྱལ་ནང་དུ་བདེ་སྲུང་ལ་འགྱུར་ལྡོག་དང་རྒྱལ་སྤྱིའི་ལས་དོན་ལ་དོ་ཕོག་ཡོང་བཞིན་ཡོད་པའི་སྐོར་པེ་ཅིན་ནས་རོའེ་ཁྲར་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་ཡོད་པ་རེད་ལ། རྒྱ་ནག་ནང་དུ་ཚོད་དཔོག་དཀའ་བའི་གནས་ཚུལ་དེ་རིགས་བྱུང་བཞིན་པ་དེས་རྒྱལ་ཁབ་གཞན་རྣམས་ཀྱིས་རྒྱ་ནག་གི་དབུ་ཁྲིད་ལ་ཡིད་ཆེས་བྱ་རྒྱུར་དོ་ཕོག་ཡོང་བཞིན་འདུག་ལ། རྒྱ་ནག་གི་བདེ་སྲུང་བློན་ཆེན་སྤྱི་ཟླ་བརྒྱད་པའི་མཇུག་ནས་བཟུང་མཐོང་རྒྱུ་མེད་པར་གྱུར་བ་དང། ཁོ་རང་གིས་དམག་དོན་དང་ཡོ་ཆས་མཁོ་སྒྲུབ་བྱ་སྐབས་ལྐོག་ཟ་རུལ་སུངས་བྱས་པའི་དོགས་གཞིའི་འོག་ཞིབ་བཤེར་བྱ་བཞིན་ཡོད་པར། རེས་གཟའ་པ་སངས་ཉིན་རོའེ་ཁྲར་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་ཡོད་པ་རེད་ལ། སྤྱི་ཟླ་བདུན་པའི་ནང་དུ་གསར་དུ་བསྐོ་གཞག་བྱས་པའི་ཕྱི་འབྲེལ་བློན་ཆེན་ཆིན་ཀང་ཟེར་བ་ཡང་གར་ཡོད་གང་ཡོད་ཀྱི་སྐོར་ལ་གནས་ཚུལ་འགྲེལ་བརྗོད་མེད་པར་གྱུར་ཡོད་པ་རེད་ལ། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཉེ་སྔོན་རྒྱ་གར་དུ་སྐོང་འཚོགས་བྱས་པའི་ཇི་ཉི་ཤུ་ཞེས་པའི་ལྷན་ཚོགས་སུ་མཉམ་ཞུགས་བྱས་མེད་པ་དང་ཨ་རིའི་པེན་ཊ་གོན་དམག་དོན་ལས་ཁུངས་ཀྱི་དཔོན་རིགས་ཟུར་པ་ཞིག་གིས་དེའི་ཐད་ལ་གསལ་བོ་ཞིག་ཞིབ་དཔྱོད་བྱ་དགོས་པ་དང། དེ་ནི་རྒྱ་ནག་གི་ཚོང་འབྲེལ་དང། འགྲན་བསྡུར་བྱ་མི་ཞིག་ཡིན་པའི་གནད་དོན་མ་རེད། དེ་ནི་ཆབ་སྲིད་དང་དཔལ་འབྱོར། དམག་དོན་བཅས་ཀྱི་ཉེན་ཁའི་གནད་འགག་ཞིག་རེད་ལ། ཕྱི་གསལ་ནང་གསལ་མ་བཟོས་པ་ཡིན་ན། རྒྱ་ནག་ལ་ཡིད་ཆེས་དཀའ་བའི་དཀའ་ངལ་འཕྲད་རྒྱུའི་གནད་དོན་ཡོང་སྲིད་པ་རེད་ཅེས་གསུངས་པ་རེད།

ཕྱི་ལོ་ཉིས་སྟོང་བཅུ་བདུན་ལོར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྟ་མགྲིན་ཡང་གསང་གི་བཀའ་དབང་སྩལ་ཡོད་པའི་ཚན་པ་ཞིག། ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་བྱས་པ་ཞིག་ལ་གསན་རོགས་གནང་བ། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང

ཐ་མལ་བའི་ཡིད་འདི་ཉིད་ཐ་མལ་བ་མ་ཡིན་པར་བསྒྱུར་བའི་ཐབས་ལམ་ཡོད་པའི་དབང་གིས་ཡིད་སྐྱོབ་པར་བྱེད་པའམ་སྔགས་ཞེས་བཏགས་པར་གསུངས་པ་སྟེ། སྤྱིར་བཏང་སྔགས་ལ་ཡང་གཞི་དུས་ཀྱི་སྐུ་གསུམ་དང་ལམ་དུས་ཀྱི་སྐུ་གསུམ། འབྲས་བུའི་དུས་ཀྱི་སྐུ་གསུམ་བཅས་གསུམ་ཚན་གསུམ་ཡོད་པ་སྟེ། མདོར་སྔགས་གཉིས་ཀྱི་གནད་འགག་མི་འདྲ་ས་གཙོ་བོ་དེ་ནི། མདོ་ལུགས་ལ། ང་ཚོའི་རྒྱུད་ཀྱི་ཆགས་སྡང་དང། ཉོན་མོངས་དུག་ལྔར་འབོད་པ་དེ་དག་སྤངས་ནས་རྩ་མེད་བཟོ་དགོས་པར་གསུང་གི་ཡོད་ན་ཡང། སྔགས་ལུགས་ལ་དེ་དག་སྤངས་ནས་མེད་པ་བཟོ་མི་དགོས་པར་དེ་དག་གི་ངོ་བོ་ཇེ་ལེགས་ཇེ་བཟང་དུ་བཏང་སྟེ། མ་དག་པའི་སེམས་དེ་དག་དག་པ་ཡེ་ཤེས་ཀྱི་ངོ་བོར་བསྒྱུར་བའི་ཐབས་ཤེས་ཡོད་པ་སོགས་གསང་སྔགས་ཟབ་མོའི་ཉམས་ལེན་དུ་འབོད་བཞིན་ཡོད་ལ། མདོ་ལུགས་དང་མི་འདྲ་བའི་ཁྱད་ཆོས་གཙོ་བོ་བཞི་ཡི་སྒོ་ནས་སྔགས་ལུགས་འདི་ཉིད་ཁྱད་ཞུགས་པ་སོགས་ཤིན་ཏུ་ངོ་མཚར་ལྡན་པའི

དེ་འདྲའི་དབང་གིས། སངས་རྒྱས་བཅོམ་ལྡན་འདས་ཀྱི་ཐུགས་རྒྱུད་ལ་མངའ་བའི་ལོངས་སྤྱོད་རྫོགས་པའི་སྐུ་དང་འབྲས་བུ་ཆོས་སྐུ་སྟེ། ཐུགས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དང། སྒྲིབ་གཉིས་བག་ཆགས་དང་བཅས་པ་ལ་གཏན་དུ་བྲལ་བའི་བྲལ་འབྲས་སམ། སྒྲིབ་པ་མཐའ་དག་དང་བྲལ་བའི་ཆོས་ཀྱི་དབྱིངས་སམ་ངོ་བོ་ཉིད་སྐུ་དང། ཆོས་སྐུ་དེ་ཉིད་ཆོས་ཀྱི་དབྱིངས་ལ་མཉམ་པར་བཞག་པ་ལས་མ་གཡོས་བཞིན་དུ། འཇིག་རྟེན་གྱི་ཁམས་བྱེ་བ་ཕྲག་བརྒྱར། སྤྲུལ་པའི་རང་བཞིན་སྣ་ཚོགས་བཀྱེས་ཏེ། སེམས་ཅན་དཔག་ཏུ་མེད་པའི་དོན་སྒྲུབ་པར་བྱེད་པའི་སྤྲུལ་པའི་སྐུ་བཅས། དེ་དག་ཐམས་ཅད་ནི་གང་ཞིག་ནས་གློ་བུར་དུ་རྙེད་པ་ལྟ་བུ་ནི་མིན་པར། སྐྱེ་བ་ཐོག་མ་མེད་པ་ནས་ང་ཚོའི་རྒྱུད་ན་རང་ཆས་སུ་ཡོད་པའི་འཚང་རྒྱ་རུང་གི་རིགས་སམ། སེམས་ཀྱི་རང་བཞིན་འོད་གསལ་བ་དེ་ཉིད། རྒྱུ་ཚོགས་ཕུན་སུམ་ཚོགས་པ་བསགས་པའི་སྟོབས་ཀྱིས། ཁྱད་ཞུགས་པ་དེ་ཉིད་ལ་འདིར་ཤེས་དགོས་པའི་གནད་དོན་གཙོ་བོ་དེ་ཉིད་ཆགས་ཀྱི་ཡོད། ད་དོ་དོན་ང་རང་ཚོས་སྐུ་བཞིའི་གོ་འཕང་སྐུ་བཞིའི་གོ་འཕང་བྱས་ནས་ཡོད་ཟེར་བཞག་བཞག་དེ། དེའི་ཉེར་ལེན་ས་བོན་གྱི་ཆ་བསམ་བློ་ཕར་ཕར་བཏང་བ་ཡིན་ན། ད་ལྟ་རང་ལ་རང་ཆས་སུ་ཐོག་མ་མེད་པ་ནས་ཡོད་བསྡད་མཁན་གྱི་ཨེ་ནི་གཉུག་མའི་འོད་གསལ་ཟེར་མཁན་དེ་རང་ཆགས་བསྡད་ཡོད་རེད། དེའི་སྟེང་ལ་ཡ་ཨེ་ནི་གློ་བུར་བའི་དྲི་མས་ཨ་མདའ་བྷི་ཀེ་ད་དེ་དང་ལྷན་ཅིག་ཏུ་བྷི་ཀེ་འབྲལ་མེད་བྱས་ནས་བསྡད་དེ་ཨ་ཅེ་རེ་ག་ལེ་ག་ལེ་ཉོན་མོངས་པའི་དྲི་མ་འདི་དག་ཕར་སེལ་རང་བཞིན་བརྒྱད་ཅུའི་ཀུན་རྟོག་འདི་དག་ཕར་འགགས་ཨེ་ནི་སྣང་བ་མཆེད་པ་ཉེར་ཐོབ་བྱས་ནས་སྣང་མཆེད་ཐོབ་གསུམ་ཚུན་ཆད་ལ་ཕར་འགགས་འགྲོ་ཚར་ནས་ཨེ་ནི་འོད་གསལ་ཉག་ཅིག་ལྷག་བསྡད་ཀྱི་ཡོད་རེད་ད། དེ་ལ་ང་ཚོ་ཇི་སྲིད་སངས་མ་རྒྱས་གོང་ལ་མཉམ་བཞག་རེས་འཇོག་རེད། ཨ་ནི། ཤེས་བྱའི་སྒྲིབ་པ་སྤངས་ཚར་རེ་བྱས་ལ། ལུགས་འབྱུང་གི་སྣང་མཆེད་ཐོབ་གསུམ་སྐྱེས་ནས་དེ་ཕར་འགག་ཚར་རེ་གཞུག་གུ། སླར། ཨ་ནི་སྣང་མཆེད་ཐོབ་གསུམ་སྐྱེ་མི་རུང་དུ་བྱས་པ་རེད། འོ་ད་དེ་འདྲ་འབྲས་བུ་ཨ་ནི། འབྲས་བུ་སངས་རྒྱས་ཀྱི། ད་ཐུགས་དེ་དང། ཨ་ནི། དེ་དང། ཨ་ནི། དེ་གའི་ཀ་སོགས་རེ་དེ་གའི་ངོ་བོ་གཅིག་ཏུ་ཡོད་དེ་ངེས་ཀྱི་ཨ་ནི། སྒྱུ་མའི་ལུས་དུ་བྱས་ནས། འོ་དེ་འདྲ་རེད་བཞག་ད་གཙོ་བོ་ཕལ་ཆེར་འདིའི་སྐོར་བསམ་བཏང་ན་བློ་ལ་འཆར་བདེ་བོར་བྱས་ཡོད་རེད། འོ་དེ་འདྲ་ཅིག་རེད་ཤག་ཛྙཱ་ན་པཉྩ་དྷརྨ་ཀཱ་ཡ་ཨ་བྷི་ཥིཉྩ་ཨ་ཨ། ཁྱེད་ཀྱིས་དབང་བཞི་པ་རིག་པའི་ཡེ་ཤེས་ཚིག་གིས་བརྡ་སྤྲད་པ་ལ་བརྟེན་ནས་ཐོབ་པས། ལམ་རང་བྱུང་གི་ཡེ་ཤེས་ཕྱག་རྒྱ་ཆེན་པོ་སྒོམ་པ་ལ་དབང་ཞིང། ལམ་ལྔ་ལས་འབྲས་བུའི་ཐེག་པ་མཐར་ཕྱིན་པ། ལམ། མཐར་ཕྱིན་ལམ། བཅུ་གསུམ་རྡོ་རྗེ་འཛིན་པའི་ཐེག་པའི་རྟོགས་པ་སྐྱེ་བའི། མཐུ་དང་ལྡན་པར་བྱས་ལ་དེས་ལུས་ངག་ཡིད་གསུམ་གྱི་དྲི་མ་བག་ཆགས་དང་བཅས་པ་ཐམས་ཅད་དག་སྟེ། ངོ་བོ་ཉིད་སྐུ་འགྲུབ་པའི་རྟེན་འབྲེལ་འགྲིག་གོ། ད་དེའི་ངོ་བོ་ཉིད་སྐུ་ཟེར་དེ། འདུས་བྱས་ཀྱི་སྐུ། ངོ་བོ་ཉིད་སྐུ་ད་གཙོ་བོ་དེ་ལ་དགོངས་དགོས་རེད། ངོ་བོ་ཉིད་སྐུ་འགྲུབ་པའི་རྟེན་འབྲེལ་འགྲིག་གོ།

འོ་དག་རེད་ད་བྱས་ན། རྟ་མགྲིན་གྱི་སྔགས་དེ་བཟླས་ལུང་ཡིན་ད། ཧྲི་བེ་ཟ་བསྐོར་ད། ཧ་ཡང་གིར་བ། ཧུ་ལུ་ཧུ་ལུ་ཧུང་བེ། ཧྲི་བེ་ཟ་བསྐོར་ད། ཧ་ཡང་གིར་བ། ཧུ་ལུ་ཧུ་ལུ་ཧུང་བེ། ཧྲི་བེ་ཟ་བསྐོར་ད། ཧ་ཡང་གིར་བ། ཧུ་ལུ་ཧུ་ལུ་ཧུང་བེ། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། རང་ཅག་གི་རྒྱུད་ན་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་དེ་ཉིད་རགས་པ་གློ་བུར་བའི་དྲི་མས་བསྒྲིབས་ནས་ཡོད་པ་དེ་ལ་གཉེན་པོ་བསྟེན་པའི་སྟོབས་ཀྱིས་རང་བཞིན་བརྒྱད་ཅུའི་ཀུན་རྟོག་འགགས་པར་གྱུར་ནས་སྔགས་བླ་མེད་ཀྱི་རྫོགས་རིམ་གྱི་རྣམ་པ་བཞི་སྟེ་སྣང་བ་དང་མཆེད་པ། ཉེ་བར་ཐོབ་པ། འོད་གསལ་བཅས་རིམ་པ་བཞིན་དུ་སྟོང་པ་དང་ཤིན་ཏུ་སྟོང་པ། སྟོང་པ་ཆེན་པོ་བཅས་ངོ་འཕྲོད་ནས་ཡོང་སྐབས། ཐམས་ཅད་སྟོང་པའི་རང་བཞིན་ཏེ། གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་དེ་ཉིད་ཇི་བཞིན་དུ་ངོ་འཕྲོད་པར་འགྱུར་གྱིན་ཡོད། དེ་ཡང་མགོན་པོ་མཆོག་གིས་རང་ཅག་སློབ་པ་ལམ་གྱི་གནས་སྐབས་ན་ཡོད་པ་རྣམས་ལ། མཉམ་གཞག་རེས་འཇོག་ལས་ཡོང་གི་མེད་ན་ཡང། ཐེག་པ་ཆེན་པོའི་ལམ་གྱི་གེགས་གཙོ་བོ་སྟེ། ཤེས་བྱའི་སྒྲིབ་པ་མཐའ་དག་སྤངས་པའི་ཚེ་ན། ལུགས་འབྱུང་གི་སྣང་མཆེད་ཐོབ་གསུམ་སྐྱེ་སྟེ། དེ་དག་ཕར་འགག་པའི་སྐབས་སུ། སྣང་མཆེད་ཐོབ་གསུམ་པོ་སླར་མི་སྐྱེ་བའི་ཆོས་ཅན་དུ་བྱས་པའི་སངས་རྒྱས་ཀྱི་ཐུགས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དང། དེ་དང་ངོ་བོ་གཅིག་ཏུ་ཡོད་པའི་སྒྱུ་མའི་ལུས་གཉིས་ཀ་ཡ་མ་བྲལ་བར་ཟུང་དུ་འཇུག་པའི་གོ་འཕང་ཐོབ་ཀྱི་ཡོད་པ་དེ་ཡིན་ཞིང། དབང་ཞུ་མཁན་རྣམས་ཀྱིས་བཀའ་ཁྲིད་མདོར་བསྡུས་འདི་འདྲའི་ཐོག་ནས་བསམ་བློ་བཏང་པ་ཡིན་ན། བློ་ངོར་འཆར་བདེ་བའི་ཁྱད་ཆོས་ཡོད་པའི་ལམ་སྟོན་མཛད་ཡོད། དེ་ལྟར་ཆོ་ག་ལ་བརྟེན་ནས་དབང་གི་རིམ་པ་མང་པོ་ཞིག་དང་རྡོ་རྗེ་སློབ་དཔོན་གྱིས་སྐབས་སུ་གང་བབས་སར་དབང་བརྡ་སྤྲད་པ་བཅས་ཡོངས་སུ་གྲུབ་ནས

ད་རེས་ཀྱི་དབང་ཞུ་མཁན་དེ་སེར་བྱེས་མཁས་སྙན་གྲྭ་ཚང་ཡིན་པ་དང། གྲྭ་ཚང་འདི་ཡིས་རྟ་མགྲིན་ལ་ཐུན་མོང་མ་ཡིན་པ་གནང་གི་ཡོད་ཅིང། རྟ་མགྲིན་ཡང་གསང་ལྷ་དགུའི་ཉེ་བརྒྱུད་ཀྱི་དབང་ཐུན་མོང་མ་ཡིན་པ་ཆ་ཚང་གྲུབ་ཟིན་ཅིང། མཐའ་མཇུག་གི་སྤྱི་བསྡོམས་མཛད་པ་དེ་ནི། རང་ཅག་ལ་མཁན་ཆེན་ཞི་བ་འཚོ་ཡབ་སྲས་ཀྱིས་ཤུལ་འཇོག་མཛད་པའི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཆ་ཚང་ཡོད་པ་འདི་དག་ལ་ནམ་ཞར་རྒྱུན་ལྡན་ནས་སློབ་སྦྱོང་དང་ཉམས་ལེན་བྱ་རྒྱུ་དང། བྱས་ནས་དེ་དག་གི་ནང་སྙིང་ལྟ་བུའི་བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཀྱི་ལྟ་བ་གཉིས་ལ་འདྲིས་པར་བྱེད་པ་དང་གོ་བ་ཆགས་པ། རྒྱུད་སྟེང་ལ་སྦྱར་ནས་ཉམས་སུ་ལེན་པ་བཅས་མ་བྱུང་ན། ལྷ་སྒོམ་ཁུལ་བྱེད་པ་དང། སྔགས་བཟླ་བ་ལ་སོགས་པ་ཆོས་ཆེས་གཉན་གཉན་གང་ཞིག་བྱས་ཀྱང། སྲོག་དབང་དང་བྲལ་བའི་ཐོ་ཡོར་ལྟར་འགྱུར་ཉེན་ཡོད་པས་སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་དང་ཁ་མ་བྲལ་བའི་ཆོས་ལ་ཉམས་ལེན་བྱེད་དགོས་པའི་ལམ་སྟོན་མཛད་ཡོད་པ་དེ་ཡིན། འོ་ད་ག་རེད། ད་དེ་ཡིན་བྱས་ཀྱི། ཨན་དེ་རིང་ད་གནས་དུས་ད་ཁོ་ར་ཁྱད་པར་ཅན་དུ་ཆགས་བསྡད་ཡོད་རེད་ཨན་ད་རེས་གཙོ་བོ་ཨ་ནི་བསྐུལ་བ་པོ་སེར་བྱེས་ཨ་ནི་མཁས་སྙན་གྲྭ་ཚང་ཨན་ནམ་རྒྱུན་ནས་ད་རྟ་མགྲིན་ཐུན་མོང་མ་ཡིན་པ་བྱེད་ཀྱི་ཡོད་རེད་ཨོ་དེ་འདྲ་ཡིན་དུས་ཨན་ཁྱེད་རང་ཚོས་ཆེད་དུ་བསྐུལ་བ་ནང་བཞིན་གྱིས་ཨ་ནི་རྟ་མགྲིན། ཨེ་ནི། དག་སྣང་ཉེ་བརྒྱུད་ཐུན་མོང་མ་ཡིན་པ། ཨེ་ནི། རྟ་མགྲིན། ཨེ་ནི། ཡང་གསང་ལྷ་དགུའི་དབང། ཨེ་ནི། མཐའ་རྟེན་དང་བཅས་པ་ལེགས་པར་ཐོབ་པ་རེད། ཨོ་དེ་ག་ཡིན། ཨེ་ནི། གཙོ་བོ་ད་གིན་ལྟ་བ་བྱང་སེམས་གཉིས་སྐད་ཆ་ཡོང་གི་རེད་ཡང། རེད་བ། ད་གཙོ་བོ་ང་རང་ཚོ། ཅིག་བོད་གངས་ཅན་གྱི་ལྗོངས་ལ་ཡོད་བསྡད་པ་མཁན་ཆེན་ཞི་བ་འཚོས་སྲོལ་བཏོད་གནང་བཞག་པའི་གདངས་གང་འདྲ་ཡིན། ཟབ་ཅིང་རྒྱ་ཆེ་བའི་ལམ་འདི་རང་དུས་རྒྱུན་དུ་ང་ཚོས་ཉམས་ལེན་བྱེད་བསམ་བློ་བཏང་དགོས་པ་རེད། ཅེས་སོ།

ཆ་དེ་འདྲ་ཡིན་དུས། ག་ད་ང་རང་ཚང་མ་ལོག་གི་ག་ཚོད་ཐུབ་ཐུབ་ཀྱིས་དང་ཉམས་ལེན་བྱས་ནས་དང། ཤེས་རྒྱུད་ཆོས་སུ་སོང་བ་ཞིག་བྱེད་དགོས་པ་དེ་ཧ་ཅང་གལ་ཆེན་པོ་རེད། བྱས་དེ་འདྲ་ཡིན་དུས་ཨེ་ནི་ཚང་མས་ཧུར་ཐག་གནང་ཤོག་ཨེ་ད་ག་ཡིན་ཨེ་ཡང། སང་ཉིན་བོད་ཀྱི་ཡང་ཆོས་འབྲེལ་ཡོད་རེད་པ་སང་ཉིན་ཡང་རེད་དེ། ཆོས་ར་སྒོ་འབྱེད་བྱས་བྱས་བོད་ཀྱི་ཆོས་འབྲེལ་ཡོད་རེད་འདུག་ས་རེད། ཨ་ཅག་ཚོ་མང་པོ་ཅིག་ལ་ཆོས་གོ་ཡི་མ་མེད་ཤེས་ཨོ་ད་ད་ག་ཡིན། ཡ། ད་བྱས་ན་བཀའ་དྲིན་གཏང་རག་གི་ཡོན་དུ། མཎྜལ་དང་ཨེ་ནི་ག་རེ་ཨ་འདྲ་དེ། ཚོགས། ཚོགས་སྟོན་ཡང་བྱེད་རོགས། ཨེ་ནི་ཚོགས་གསུངས་ཤོག་ཨ། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།